ད་རིང་གི་ཆོས་རིག་གི་ལེ་ཚན་འདིའི་ནང། གཟའ་འཁོར་སྔོན་མ་རྒྱལ་མཆོག་སྐུ་འཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་མཛད་རྣམ་སྙིང་བསྡུས་ཤིག་སྙན་སྒྲོན་ཞུས་ཟིན་པ་ཡིན། ད་རེས་ཡང་བསྐྱར། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཟུར་པ་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས་རྒྱལ་མཆོག་སྐུ་འཕྲེང་བཞི་པ་ཡོན་ཏན་རྒྱ་མཚོའི་མཛད་རྣམ་སྙིང་བསྡུས་ཤིག་ངོ་སྤྲོད་གནང་དོན།
རྒྱལ་མཆོག་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་དེ་ཡང་འཁྲུངས་རབས་གསོལ་འདེབས་ནང་ལ་ཇིང་གིར་རྒྱལ་རིགས་ཧོར་སོག་ཡུལ་དུ་འཁྲུངས་རྒྱ་ནག་མོང་གོལ་ཁ་བ་རི་པ་སོགས་གདུལ་དཀའ། འདུལ་མཛད་ཕྱག་ན་པད་མོ་རུ་ཞལ་བཞེས་ཡོན་ཏན་རྒྱ་མཚོར་གསོལ་བ་འདེབས་ཅེས་གསུངས་པ་ནང་བཞིན་གྱིས་སོག་པོ་ད་ཇིང་གིས་ཁང་གི་རྗེས་བཅུད་ལྡན་ཨལ་ཐན་ཧན་ཟེར་དེ་ད་ཁོང་གི་ཚ་བོ་སེ་ཆེན་ཆོས་ཁུར་དང། ཡུམ། ཝཀྵིན་པུར་ཟེར། འདི་ནི་གཉིས་ཀྱི་སྲས་ལ་ཡང་སྐུ་འཁྲུངས་པའི་སྐབས་ལ་ཡང་ནམ་མཁའ་ནས་ཀྱི་མེ་ཏོག་གི་ཆར་བ་བབས་པ་དང། ཀྱི་འཁྲུངས་མ་ཐག་ལ་ཡབ་ཀྱི་མཚན་ནས་འདུག་སྤེལ་བའི་སྐོར་དང་ནི། ཕྱི་ལོགས་ནས་མི་ཚོས་ཧ་གོ་གི་ཡོད་རེད་དེ་འཁྲུངས་གཞིས་ཡབ་ཚང་གི་ཁོངས་ནས་དེ་དུས་གསང་རྒྱ་ཞེ་དྲག་དོགས་ཟོན་གནང་འདུག།
དེ་བས་ན་གཞན་ཕྱི་ནས་གནས་ཆུང་ཆོས་རྒྱལ་ཆེན་པོ་དང་ཚངས་པ་དུང་ཐོད། དུང་གི་ཐོར་ཚུགས་ཅན་བྱས་ཏེ་དེང་སང་རང་ཚོའི་ཧིན་རྡུ་ཆོས་ལ་བྱས་པ་ཡིན་ན་བྷ་ར་མ་བྱས་ཏེ་ཚངས་པ་དུང་ཞེས་བྱ་དེ་ལ་ཞུ་གི་ཡོད་པ་འདྲ། གཉིས་ལ་སོགས་པའི་ཁོང་ཚོའི་ལུང་ལ་ཡང། སོག་ཡུལ་དུ་སྐུ་འཁྲུངས་པའི་དེའི་ལུང་བསྟན་གནང་དེ་གའི་ཚང་མ་བློ་རྩེ་མཐུན་པ་དེ་ནས་བྱུང་འདུག། སྐུ་གོང་མའི་བྱུང་བ་ཡིན་ཙང་སྐུ་གོང་མའི་གསོལ་དཔོན་དང་སེ་འབྲས་དགའ་གསུམ་གྱི་སྐུ་ཚབ་སོག་ཡུལ་ལ་ཕེབས་ཏེ་ཡང་སྲིད་རིན་པོ་ཆེ་ཐོག་མར་མཇལ་བའི་སྐབས་ལ་སྐུ་ཚེ་སྔོན་མ་དང་འབྲེལ་བ་ཡོད་པའི་བཀའ་མོལ་མང་པོ་ཞིག་ནི་ཁོང་རྣམ་པ་ལ་ཡང་གསུང་བ་དང། སྐུ་ན་ཤིན་ཏུ་ཆུང་ཆུང་སྐབས་ནས་ཡང་ཐེངས་གཅིག་ཡུམ་ལ་ཡང་བཀའ་འགྱུར་གྱི་པོད་ད་ང་རང་ཚོ་ཀ་ཁ་ག་ང་སོགས་ཡོད་པའི་ནང་ནས་མ་དེ། མར་གདན་འདྲེན་ཞུས་ཤོག་བཀའ་ལུང་པོད་མའི་མའི་དུམ་བུ་གཅིག་མར་གདན་འདྲེན་ཞུས་ཤོག་བྱས་ཏེ་གསུངས་པ་ན་གཞན་གྱི་ཡུམ་གྱིས་གཟིམ་ཤག་ལ་མར་སྤྱན་དྲངས་ཏེ་གདན་འདྲེན་ཞུས་ནས་གར་སོང་གླེགས་བམ་ལ་འདུག་གཟིགས་པའི་སྐབས་ལ་འདི་ངའི་རྣམ་ཐར་རེད་ཟེར་ནས་གསུངས་པ་གནང་འདུག་གླེགས་བམ་འདི་ནང་ལོགས་ལ་ག་རེ་ཡིན་མེད་རྒྱུ་ཆེ་ནས་ཁ་འཐེན་ནས་གཞན་དག་ཚོས་འདུག་ཟིན་ད་ལྟ་གཟིགས་པའི་སྐབས་ལ་དམ་ཆོས་པད་མ་དཀར་པོའི་ནང་ལ་སྤྱན་རས་གཟིགས་དོན་ཡོད་ཞགས་པའི་རྣམ་ཐར་མཇལ་བ་ཡིན་ཙང་ཨ་ནི་ཚང་མའི་བློ་ངོར་ད་དེ་སྤྱན་རས་གཟིགས་ཀྱི་ངའི་རྣམ་ཐར་ཡིན་ཟེར་གསུངས་པ་ཡིན་ཙང་ནི་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་ཡིན་པ་ལ་ནི་ཚང་མས་ཚུར་ཕྱི་ནས་ངོས་འཛིན་གྱིས་ནི་ཞུས་འདུག་ཨ་ཉིན་གཅིག་མགོན་པོ་ཕྱག་དྲུག་དང་ཕྱག་བཞི་པ་མགོན་པོ་གུར་དང་དམ་ཅན་ཆོས་རྒྱལ་དཔལ་ལྡན་ལྷ་མོ། རྒྱལ་པོ་ཆེན་པོ་རྣམ་ཐོས་སྲས་ལ་སོགས་པ་ཆོས་སྐྱོང་མང་པོ་ཞིག་ཞལ་གཟིགས་བྱུང་ནས་དེ་ཚོའི་ལྷན་དུ་གནང་བ་དང། མཆོད་ཁང་ནང་ལོགས་ལ་ཡང་རྒྱལ་བ་སྐུ་གོང་མ་བསོད་ནམས་རྒྱ་མཚོའི་སྐུ་བརྙན་ལ་མཛུབ་མོ་བཙུགས་ནས་འདི་ང་རེད་གསུངས་ནས། དེ་ལ་ཡོད་པ་ད་ཚང་མ་ལོག་ཅིག་སེར་སྐྱ་ཚང་མས། རྒྱལ་བ་བསོད་ནམས་རྒྱ་མཚོའི་སྐུ་སྐྱེ་ཡིན་པ་ལ། ཀུན་ཚང་མས་དེ་ངོས་འཛིན་དང། ད་ག་ན་ཤན་བྱིན་ནས་ག་རེ་ཟེར་དེ་སོག་པོའི་གི་རྒྱལ་པོ། མཇལ་ཁ་བཅར་ཏེ། ཨ་ནི་རྗེ་མཆོག་གོང་མའི་ཕྱག་ཕྲེང་དང་སྐུ་ཆས་ངོ་མ་དང་ངོ་འདྲ་བྱས་ནས་མི་འདྲ་ཚེ་ཁ་མདའ་ཅུང་ལིང་ཙམ་སྙོམས་དབོར་བར་དུ་སྲེ་སྲེ་བཏང་ནས་ཕུལ་བའི་སྐབས་ལ། ཨ་རྗེ་མཆོག་འདིས་ངོ་མ་གང་ཡིན་པ་འདི་ཚོ་རེ་རེ་ནས་ཤེས་ནས་ངོས་འཛིན་གནང་བ་ཡིན་ཙང་ཚང་མ་ཡིད་ཆེས་ཀྱི་དད་པ་ལྷག་པར་དུ་བྱས་ནས་སྐྱེ་བ་བྱུང་འདུག་ཨ་ནི་དགུང་ལོ་གསུམ་པའི་ཐོག་ལ་ཡང་དགའ་ལྡན་ཁྲི་ཟུར་དཔལ་འབྱོར་རྒྱ་མཚོས་རྒྱལ་དབང་གོང་མའི་ཡང་སྲིད་དུ་ངོས་འཛིན་ཞུས་པར་ད་ལན་འཕྲལ་དུ་བོད་ལ་གདན་ཞུ་གནང་ཐབས་རྒྱུ་དེ་ནས་བྱུང་བྱ་སྟེ། ཡབ་ཡུམ་གཉིས་ལ་དེ་ལྟ་སྲས་གཅིག་ལས་མེད་པ་དེ་ལ་ཐུགས་བརྩེ་བ་ཆེན་པོ་ཞེ་པོ་ཅིག་བྱས་ནས་གང་ལྟར་ཡབ་ཡུམ་གཉིས་ཀྱིས་མ་བཏང་བྱས་ནས་ད་ཐུག་ཟེར་ནས་དུས་ཚོད་ཕར་འགྱངས་མང། ལོ་མང་པོ་དུས་ཚོད་ཕར་འགྱངས་འདུག་ཟེར་གསུངས་ནས་འདུག་སྟེ། ཡིན་ནའི་ད་དགུང་ལོ་བཅུ་བཞི་ཐོག་ལ་ཡང་ཨ་ནི་ཡབ་ཡུམ་གཉིས་ཀྱི་བཀའ་འཁྲོལ་དང་བཅས་ནས་ལྷ་ས་ལ་ཡར། གདན་དྲངས་ཏེ་འབྲས་སྤུངས་དགའ་ལྡན་ཕོ་བྲང་ལ་གི་བཞུགས་ཁྲིར་ཨ་ནི་མངའ་གསོལ་ཞུས། དགའ་ལྡན་ཁྲི་ཟུར་སངས་རྒྱས་ཡེ་ཤེས་ཀྱི་དྲུང་ནས་ཡང་དགེ་ཚུལ་དང་པཎ་ཆེན་བློ་བཟང་ཆོས་རྒྱན་གྱི་དྲུང་ནས་བསྙེན་རྫོགས་ཀྱི་སྡོམ་པ་བཞེས་ནས་བྱས། རྗེ་མཆོག་འདི་སོག་ཡུལ་ནས་གདན་འདྲེན་ཞུ་བའི་སྐབས་ལ་ཡང། དགའ་ལྡན་ཁྲི་པ་དགེ་འདུན་རྒྱ་མཚོ་ཞུ་བ་ཁོང་གིས་པཎ་ཆེན་བློ་བཟང་ཆོས་རྒྱན་ལ། བཅར་ནས་ཨ་ནི་ག་རེ་ཟེར་ད་བཀའ་ཆོས་ཞུ་དགོས་པའི་སྐུལ་མ་གནང་བ་ད་དུང་དབང་ལུང་མན་ངག་མང་པོ་གསན་པ་གནང་འདུག། རྒྱལ་མཆོག་སྐུ་འཕྲེང་བཞི་པ་ཡོན་ཏན་རྒྱ་མཚོའི་སྐུ་དུས་སུ། བོད་ཀྱི་ཆོས་བརྒྱུད་ཁག་གི་ནང་འཁོན་འཛིན་གྱི་རྣམ་པ་འདྲ་མིན་བྱུང་ཡོད་ཅིང། དཔེར་ན་བཀའ་བརྒྱུད་པ་དང་དགེ་ལུགས་པའི་ཆོས་བརྒྱུད་ཕན་ཚུན་མི་འཆམ་པའི་དཔེ་མཚོན་གཅིག་ནི། ཞྭ་དམར་སྐུ་འཕྲེང་དྲུག་པས་རྒྱལ་བ་ཡོན་ཏན་རྒྱ་མཚོ་མཆོག་ལ་མདོ་སྔགས་ཀྱི་གཞུང་ལུགས་དང་རིག་གནས་སོགས་ལ་གསན་བསམ་གནང་དགོས་པའི་སྐུལ་མའི་ཚུལ་གྱི་ཞུ་ཡིག་ཞིག་ཕུལ་ཡོད་པ་དང། དེ་བཞིན་རྒྱལ་བ་མཆོག་གིས་ཀྱང་ཞྭ་དམར་སྐུ་འཕྲེང་དྲུག་པ་དང་མཇལ་འཕྲད་གནང་འདོད་ཆེན་པོ་གནང་ཡོད་ཀྱང། སྐུ་གོང་མའི་ཞབས་ཕྱི་རྨོངས་ཞེན་ཅན་རེ་ཟུང་གིས་ཞུ་ལོག་ཕུལ་ཏེ་རྒྱལ་བ་མཆོག་དང་ཞྭ་དམར་སྐུ་འཕྲེང་དྲུག་པ་གཉིས་མཇལ་འཕྲད་གནང་མ་ཐུབ་པའི་གནས་སྟངས་ཆགས་ཡོད་པའི་ཐད་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། རྒྱལ་མཆོག་བཅས་ཀྱི་སྐུ་དུས་ལ་ཡ་ཨ་ནི་ཞྭ་དམར་སྐུ་ཕྲེང་དྲུག་པ་གར་དབང་ཆོས་ཀྱི་དབང་ཕྱུག་གིས་ཨ་ནི་རྒྱལ་མཆོག་ལ་ཡ་མདོ་སྔགས་གཞུང་ལུགས་དང་བཅུ་ཕྲག་རིག་གནས་ལ་སོགས་པའི་གསན་བསམ་པའི་སློབ་གཉེར་མཛད་དགོས་པའི་སྐོར་ལ་ཡ་བསྐུལ་མའི་སྙན་ཞུ་ཅིག་ཕུལ་བ་གནང་འདུག་ཡིན་ནའི་སྐུ་གོང་མའི་ཞབས་ཕྱི་ཚོས། བློ་ལ་མ་བབས་པས་བྱུང་བའི་ཚིག་གང་དུ་མ་འདོད་པའི་ལན་ཞིག་བྲིས་ནས་ཕུལ་འདུག་པ། དེ་དུས་ཨ་ནི་འབྲས་སྤུངས་ལ་ཡ། ཨ་ནི། རྒྱལ་མཆོག། རང་ཉིད་དང་རྗེ་ཞྭ་དམར་པ་གཉིས་ཕན་ཚུན་བསྟན་པ་སྤྱིའི་ཐོག་ལས་དགོངས་པ་བཞེས་ཏེ་ནི་ཕན་ཚུན་མཇལ་འཕྲད་གནང་ཡག་གི་ཐུགས་རེ་ཕྱོགས་གཉིས་ཀ་ལོ་ལ་སྡུག་ཅིང་ཡོ་བྱད་བྱུང་འདུག་སྟེ་ཞབས་ཕྱི་དོན་མ་གོ་དེ་འདྲའི་རྨོངས་ཞེན་ཅན་རེ་ཟུང་གིས་ནི་ཀར་ཀོར་ཞུ་ལོག་ཕུལ་ཏེ་ཨ་མཇལ་འཛོམས་མ་ཐུབ་པ་དེ་ལ་དགའ་ལྡན་ཁྲི་ཐོག་ཨ་ནི་དཀོན་མཆོག་ཆོས་འཕེལ་ཐུགས་ཧ་ཅང་གབ་དང་ཕངས་པོ་བྱུང་བས་གིས་པ་དེ་ཀུ། ད་ང་རང་ཚོ་མི་སྐུ་བགྲེས་པ་ཚོས་དེ་འདྲའི་གསུང་སྒྲོས་ནང་ལོགས་དེ་འདྲ་མང་པོ་ཅིག་གསུང་ཡ་དེ་འདྲ་འདུག། ནོར་ལ་སོན།
དེ་ནས་གཙང་པ་སྡེ་སྲིད་ཕུན་ཚོགས་རྣམ་རྒྱལ། ཨ་ནི་གཙང་ནས་ལྷ་ས་ལ་ཕེབས་འབྱོར་ཕྱིས་ཨ་ནི་རྒྱལ་བ་བསོད་ནམས་རྒྱ་མཚོ་མཆོག་ལ་ཡ་ཚེ་དབང་བརྒྱ་རྩ་དང། ཡན་ལག་བརྒྱད་པའི་སྡོམ་པ།

ཟེར་བའི་རྐྱེན་གྱིས་སྡེ་སྲིད། སྡེ་པ་གཙང་པ་ཁྲོས་ནས་ཨ་ནི་དགེ་ལུགས་པའི་སྦྱིན་བདག། སྡེ་པ་སྐྱེ་ཤེས། ཟེར་ཏེ་གང་ལྟར་གང་དེར་ལྷ་སའི་གཙང་པོའི་སྨད་རྒྱུད་ཀྱི་ཡུལ་ལུང་ལ་ཨ་ནི་ག་དེ་དམག་དྲངས་ཏེ་སྡེ་པ་སྐྱིད་ཤོད་ཀྱི་ལུང་པ་ཕལ་ཆེ་བའང་སྡེ་པ་གཙང་པའི་མངའ་འོག་ཏུ་ཚུད་པར་སོང་ཙང་སྡེ་པ་སྐྱིད་ཤོད

དུ་བྱས་ནས་བུ་འདི་ཡི་ཆེད་དུ་བཏང་བ་གནང་སྟེ། དམག་འཁྲུག་བྱུང་མ་དགོས་པར་བྱས་ནས་གང་ལྟར། སོག་དམག། ཕྱིར་ལོག་ཐུབ་པ་དེ་འདྲ་བྱས་ནས་མཛད་རྗེས་ཆེན་པོ་བྱུང་འདུག། འདི་ནི་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་སྐབས་ནས་སོག་པོ་དང་ཐོག་མར། འབྲེལ་བ་བྱུང་བ་དང་ཨ་ལྷག་དོན་དུ་རྒྱལ་མཆོག་སྐུ་ཕྲེང་བཞི་པ་རང་ཉིད་ཨ་ནི་སོག་ཡུལ་དུ་སྐུ་འཁྲུངས་པའི་རྐྱེན་གྱིས་སོག་པོས་བོད་ཡུལ་གྱི་ཁ་ལ་ཉན་པོ་ཟེར་བ་འདྲ་བོ་ད་ང་རང་ཚོས་སྐད་ཆ་བཤད་པ་ཡིན་ན་དེ་ཚེ་གང་ལྟར་སོག་པོས་བཀའ་བརྩི་དང་ལེན་བྱས་ནས་འདུག་ཞུ་བ་གནང་འདུག། རྒྱལ་མཆོག་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་མཆོག་འབྲུག་ཡུལ་དུ་ཆིབས་བསྒྱུར་གནང་སྟེ། འབྲུག་ཡུལ་དུ་ཆོས་ཕྱོགས་ཀྱི་མཛད་འཕྲིན་རྒྱ་ཆེ་བསྐྱངས་པའི་ཐད་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས།
རྒྱལ་མཆོག་འདི་སྐུ་དུས་ལ་ཡ་ཨ་ནི་ད་ག་ནང་བཞིན་བྱས་ནས། འབྲུག་ཁུལ་ལ་ཡ་ཆིབས་བསྒྱུར་གནང་ནས་འབྲུག་ཐིམ་ཕུག་དང་སྤ་གྲོ། དར་དཀར་སོགས་ལ་ཡ་ཆིབས་བསྒྱུར་གནང་ནས་ནི་ཆོས་འབྲེལ་རྒྱ་ཆེན་པོ་གནང་བ་དང་སྦྲགས། དེ་སྔ་འབྲུག་ནང་ལོགས་ལ་ཡ་སྲོག་གཅོད་ཀྱི་ཇི་ལྟར་ཡང་ཅིག་དར་སྲོལ་ཆེན་པོ་གཞལ་བར་བྱས་ནས་འདུ་ཤེས་བྱུང་འདུག་དེ་ནས་འདིར་སྲོག་གཅོད་སྤངས་པའི་དམ་བཅའ་བཞག་མཁན་ཡང་མང་པོ་བྱུང་ཤག།
དགུང་ལོ་ཉི་ཤུ་རྩ་བདུན་ལ་ཕེབས་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ལྷ་ཁང་ཆེན་པོ་གཅིག་གསར་བཞེངས་ལ་རབ་གནས་ཀྱི་ཆེད་དུ་ཨ་ནེ་རྒྱ་ནག་གོང་མས་རྒྱ་ནག་ལ་མར་གདན་ཞུ་བྱས་ནས་ཕུལ་འདུག་ཕུལ་འདུག་སྟེ་ཨ་ནི་ཆིབས་སྒྱུར་གནང་ཐུབ་པ་དེ་འདྲ་ཞིག་བྱུང་མི་འདུག་མི་འདུག་སྟེ། འབྲས་སྤུངས་དགའ་ལྡན་ཕོ་བྲང་ནས་ཨ་ནེ་ཐུགས་སྨོན་དང་བཅས་ནས་གང་ལྟར་མི་རྒན་མཛད་སྒོ་སྐབས་དེ་ཡང་འབྲས་སྤུངས་ནས་རབ་གནས་མཛད་དུས་རྒྱའི་ལྷ་ཁང་རྒྱ་མིའི་ལྷ་ཁང་ནང་ལོགས་ལ་ཡར་ཕྱག་ནས་བབས་ཏེ་ང་རང་ཚོ་གཅིག་ཕྱག་ནས་བབས་ཏེ་ཆགས་རྒྱུ་ཡོད་པ་བྱུང་བ་ཡིན་ཙང་རྒྱ་ནག་གོང་མ་དད་པ་ཧ་ལས་པ་སྐྱེས་ཏེ་ཁོང་ལ་ཡར་ཁྱབ་བདག་རྡོ་རྗེ་འཆང་ཞེས་ཏེ་མཚན་བསྟོད་དུ་ཕྱིན་ཕུལ་བ་གནང་འདུག་དགུང་ལོ་ཉི་ཤུ་རྩ་བརྒྱད་ཀྱི་ཐོག་ལ་ཡང་འབྲས་སྤུངས་སུ་དགོངས་པ་གཞན་དོན་དུ་གཤེགས་ནས་གདུང་རྟེན་འབྲས་སྤུངས་ཚོགས་ཆེན་ལ་ཡར་བཞུགས་ཡོད་རེད་སྐུ་གདུང་དེ་ཡར།

འདྲ་མི་འདྲ་ཕུལ་ནས་གང་ལྟར་རྐྱེན་ཆུང་ཆུང་དེ་ཡལ་ཐབས་མ་བྱས་པར་ཡང་རྐྱེན་ཆེན་པོ་བཟོས་ནས་རྐྱེན་གྱིས་ནི་དགོས་མེད་ཀྱི་ནི་གནས་ཚུལ་མང་པོ་ཅུང་ཟད་བྱུང་ཡོད་རེད། དེ་འདྲ་ཞིག་ནི་བྱུང་འདུག་ལའོ། དཔེར་ན། ཆོས་རྒྱལ་སྲོང་བཙན་གྱི་ཡབ་གནམ་རི་སྲོང་བཙན་གྱིས་བོད་ཁམས་ཡོངས་རྫོགས་ལ་ཨ་ནི་བོད་དེ་གཅིག་གྱུར་བཟོ་ཡག་གི་ཐོག་མར་ཁོང་ལ་ཅིག་དགོངས་བཞེད་ཅིག་ཡོད་པ་ནང་བཞིན་བྱས་ནས་ཨ་ནི་ཕྱག་ལས་དབུ་བཙུགས་པ་གནང་དུས། དུས་ཚོད་གང་འཚམས་སོང་བའི་རྗེས་རྒྱལ་པོ་དང་བཙུན་མོའི་བར་ལ་ཡག་ཨ་ནི་དཀྲུགས་ཤིང་བརྒྱབ་པའི་རྐྱེན་གྱིས། ཨ་ནི་གྲལ་རིམ་སྐུ་འཁོར་ནང་ཁུལ་ལ་ཡག་དབང་ཆའི་འཐབ་རྩོད་བྱས་ནས་ནི་མ་འཆམ་པའི་རྐྱེན་གྱིས་ཡབ་ཀྱི་ཤོག་ཁག་དང་ཡུམ་གྱི་ཤོག་ཁག་བྱས་ཏེ་གང་ལྟར་འདི་སྐད་ཕན་ཚུན་ཕྱི་ནང་དང་ལག་འབྲེལ་བྱས་པའི་དབང་གིས་ཡབ་རྒྱལ་པོ་གནམ་རི་སྲོང་བཙན་ལ་ཡང་དུག་ཕུལ་ནས་བཀྲོངས་པ་དང། ཆོས་རྒྱལ་སྲོང་བཙན་གྱི་སྐུ་དུས་ལ་ཡང། ག་རེ་ཟེར་ད་བྱས་རྗེས་ཆེན་པོ་ཡིན་པའི་བློན་པོ་མགར་སྟོང་བཙན་དང་ཆོས་རྒྱལ་བར་ལ་གཉིས་ཀྱི་བར་ལ་ཡང་དཀྲུགས་ཤིང་བརྒྱབ་སྟེ་མཐར་བློན་ཆེན་གྱི་སྤྱན་འབྲས་བཏོན་པའི་སྐོར་དུ་ཨ་ནི། ཡིག་ཆའི་ནང་ལོགས་ད་ལྟ་བར་དུ་ངས་དེ་མཇལ་མ་བྱུང་སྟེ་ངག་རྒྱུན་ལ་ཅིག་བཤད་སྲོལ་དེ་ནི་ཡོངས་གྲགས་བྱས་ནས་འདུག་ཟིན་ནའོ།
བྱས་འདུག་ཨ་ནི་དེ་ག་ནང་བཞིན་བྱས་ནས་ནང་ཁུལ་ཕར་དཀྲུགས་ཚུར་དཀྲུགས་བྱས་པའི་རྐྱེན་གྱིས་ཆོས་རྒྱལ་ཁྲི་སྲོང་གི་ཡབ་ཨ་ནི་རྗེ་མེས་ཨག་ཚོམ་ཡང་ཨ་ནི་བློན་པོས། བཀྲོངས་ནས། ཆོས་རྒྱལ་ལ་ཡང་རྒྱལ་སྲིད་ཕྱག་ཏུ་མ་སོན་པའི་སྐུ་ངལ་ཆེན་པོ་དུ་ནས་འཕྲད་པ་དང། དེ་ག་ནང་བཞིན་ཆོས་རྒྱལ་ཁྲི་སྲོང་གི་བཙུན་མོ། བཟའ་དམར་རྒྱན་གྱི་གཡོ་སྒྱུ་ལ་བརྟེན་ནས་ནི། པཎ་ཆེན་བཻ་རོ་ཙ་ན་དང་དགེ་སློང་ནམ་མཁའི་སྙིང་པོ་ལ་སོགས་པ་ཨ་ནི། གོ་དཀའ་སོགས་རྩ་རྒྱང་འབུད་གཏོང་དགོས་པའི་གནས་ཚུལ་དང། མངའ་བདག་ཁྲི་རལ་པའི་སྐབས་ལ་ཡང་བཙུན་མོ་ངང་ཚུལ་མ་དང། ཆོས་བློན་བྲན་ཀ་དཔལ་ཡོན་གཉིས་ལྐོག་ཏུ་ལུས་འབྲེལ་ཡོད་ལུགས་ཀྱིས་བྱས་ནས་ཨ་ནི་ནང་ཁུལ་ནས་ཨ་ནི་ཅིའི་དཀྲུགས་ཤིང་བརྒྱབ་ནས་ཆོས་རྒྱལ་གྱི་སྙན་ལ་ཡར་ཟེར་བྱས་ནས་གང་ལྟར་རྐྱེན་བྱས་ནས་ལྷག་བསམ་དཀར་བའི་གང་ལྟར་བཙུན་མོ་ཐུགས་ཕམ་ནས་ནི་ཕོ་བྲང་གི་སྟེང་ནས་མཆོངས་ཏེ་གྲོངས་པ་དང། ནག་ཉེས་མེད་པའི་ཆོས་བློན་བྲན་ཀ་དཔལ་ཡོན་གཅིག་རྒྱང་འབུད་བཏང་སྟེ་མཐར་བཀྲོངས་པ་དགོས་པའི་གནས་ཚུལ་བྱུང་སོང། ད་ག་ནང་བཞིན་བྱས་ནས་དུས་ཕྱིས་སུ་ད་ང་རང་ཚོ་བོད་སིལ་བུའི་གི་དུས་ཡུན་དེ་རྫོགས་པའི་དུས་ལ་ཡང་བོད་ཚོ་བླ་མས་རྒྱལ་པོ་ཐོག་མར་གནང་མཁན་དེ་འགྲོ་མགོན་ཆོས་རྒྱལ་འཕགས་པ། ཡང་སྐུ་འཁོར་ཞབས་ཕྱི་ཚོས་དགའ་མི་དགའི་འདོད་མ་ཐུག་མགོ་མ་ཚོས་བྱས་པའི་གནས་ཚུལ། དེ་ཡང་གནས་ཚུལ་འདི་ཚོ་འགྲོ་མགོན་ཆོས་རྒྱལ་འཕགས་པས་གནས་ཚུལ་ངོ་མ་དེ་མཁྱེན་རྟོགས་ཡོང་གི་རེད་བསམ་ནས་ཞེད་སྣང་གིས་འགྲོ་མགོན་ཆོས་རྒྱལ་འཕགས་པ་ལ་དུག་ཕུལ་འདུག་སེ་གཏོང་པའི་གནས་ཚུལ་འདི་ཚོ་བྱུང་ཡོད་རེད། བོད་ད་གང་ལྟར་ལོ་བཞི་བརྒྱ་བཅུའི་རིང་ལ་བོད་སིལ་བུ་འདི་ཚོ་ནི་ཁ་ཐོར་ནས་བྱུང་དགོས་དེ་ལ་ཡང་ཁྱབ་ཤ་བོ་ཡིན་ནས་ཕྱི་ནས་དམག་བརྒྱབ་ནས་འདུག་སེ་བྱུང་བ་ཅིག་གི་མ་རེད་ནང་ཁུལ་ལ་སྲས་ངོ་མ་དང་ངོ་རྫུས་གཉིས་ཀྱི་བར་ལ་ཤོག་ཁག་བྱས་ཏེ་ཕྱོགས་ལྷུང་འཐེན་འཁྱེར་གྱིས་ཀྱིས་དབང་ཆའི་ཐོབ་རྩོད་བྱས་པའི་རྐྱེན་ལས་བྱུང་བ་དང། དེ་དང་དེ་འདྲ་བའི་གནས་ཚུལ་མང་པོ་དུས་ཕྱིས་ནས་བྱུང་ཡོད་རེད་དེ་ཚོ་ཚང་མ་ད་ང་རང་ཚོའི་རྒན་པ་ཚོའི་གསུང་སྲོལ་ལ་བྱས་ན་བདུད་ཀྱི་བར་ཆད་རེད་ཟེར་ཏེ་གསུང་གི་འདུག་དེ་འདྲ་ཡིན་གྱི་རེད་གཙོ་བོ་ད་གང་ལྟར་ང་རེ་བསྟན་པས་ན་དམངས་ལ་ཡོན་ཏན་མེད་པ་དང་ཐོས་རྒྱ། མཐོང་རྒྱ་ཆུང་བ་དང་ཕུགས་རྒྱང་གི་བསམ་བློ་བཏང་མ་ཐུབ་པའི་རྐྱེན་བྱས་ནས་ཞེན་ཁོག་ཡིན་མདོག་བྱས་ཏེ་གང་ལྟར་རྣམ་རྟོག་དང། དོགས་པ་རྣམ་རྟོག་ཆེ་དྲགས་པ་དང་དཀྲུགས་ཤིང་དཀྲོག་གཏམ་ལ་མགོ་འཁོར་ནས་ཕར་ཕྱོགས་དང་ཚུར་ཕྱོགས་ཟེར་ནས་གང་ལྟར་ཕྱིའི་གྱི་བེད་སྤྱོད་འོག་ལ་ཡར་རྒྱུགས་ཏེ། གང་ལྟར་སྤྲང་རྟགས་རྒྱུགས་སྤྲོད་བྱེད་པ་དེ་ཚོ་ང་ཚོ་བོད་པ་ལ་ཡར་གྱི་ངོ་ཚ་པོ་དང་ཞབས་འདྲེན་ཆེན་པོ་འདུག་སེ་ཞུས་པ་རེད། དེ་དེ་དག་རྫོགས་བྱས་ནས་ཞིག་འོན་ན་ཕྱི་ལོགས་ནས་གང་ལྟར་འདྲ་དྲུག་སྤྲོ་བ་ནང་བཞིན་ང་ཚོ་མགོ་མ་ཚོས་བྱས་ནས་སྤྲེའུ་མཆོངས་པ་ལྟར་འཕག་ཚག་རྒྱབ་དྲགས་པ་ཡིན་ན། བོད་མི་རིགས་ཀྱི་མཐོང་དང་རིན་ཐང་བརླག་ཡག་གི་འདུག་སེ་ཉེན་ཁ་ཆེན་པོ་ཅིག་མ་འོངས་པ་ལ་ཡོང་སྲིད་པ་འདི་འདྲ་ཞིག་རེད། ད་གྲངས་ཀ་འདི་སྐབས་ལ་ཡང་ངས་བོད་དང་འབྲེལ་བ་ཡོད་པའི

སློབ་གསོ་བླངས་རྗེས་ཆུང་ཆུང་ང་ཚོ་དེ་འདྲས་མ་བྱེད་ཡག་གི་ཐབས་ཤེས་བྱེད་ཡ་དེ་གལ་ཆེན་པོ་གཟིགས་འདུག་ཨ།
ལ་རེད་རེད་དེ་གཏམ་རང་གི་རེད་ལ་ད་ཚང་མས་ང་རང་ཚོའི་ད་ལྟ་རང་ཡུལ་བཞག་ནས་མིའི་ལུང་པ་ལ་ཡོང་དགོས་ཡ་དེ་ནང་ཁུལ་ལ་ཅིག་ཆིག་སྒྲིལ་དང་རྡོག་རྩ་གཅིག་སྒྲིལ་མེད་པ་དང་ནུས་པ་མ་བཏོན་པ་བཅས་ནས་བྱུང་བ་རེད་ད་དེའི་རྐྱེན་བྱས་ནས་ང་རང་ཚོ་ལ་དངོས་གནས་བྱས་ན། བསམ་ཤེས་ཡོད་པ་ཡིན་ན་ནོར་སྲུ་ཐེག་གོ་ཚོད་ཅིག་རེད། ད་དེ་མ་དྲན་པ་བྱས་ནས་ཨ་མིའི་ལུང་པ་ལ། ཕར་ཕྱོགས་དང་ཚུར་ཕྱོགས་ཁྱོད་ཁ་དང་ངའི་སྣ་ཁུང་ཟེར་ཏེ་ཕན་ཚུན་མཛུབ་གུ་བཙུགས་རེས་བྱས་ནས་འདྲ་མི་འདྲ་བྱས་པ་དེ་དངོས་གནས་བྱས་ན་སྐྱབས་མགོན་རིན་པོ་ཆེའི་ཐུགས་ཕམ་ཡག་དང་བོད་པ་ནང་ཁུལ་ལ་ཆ་བཞག་ན་ང་རང་ཚོས་ངོ་ཚ་དགོས། ཕྱི་ལོགས་ལ་ཡང་མི་ཚང་མའི་མདུན་ལ་ཡང་ང་ཚོས་ཞབས་འདྲེན་ཞུས་པ་དེ་ཚོ་ཤི་ད་དངོས་གནས་དྲང་གནས་བློ་ཕམ་པོ་དང་ངོ་ཚ་བོ་ཞིག་ལས་ཀ་ལས་ཀ་ཅིག་རེད་དམ་འདི་རེད་དྲན་གྱི་འདུག་ལ། ལ་འོང་ཐུགས་རྗེ་གནང་ཨ་ནི། དེ་རིང་རྒྱལ་མཆོག་སྐུ་འཕྲེང་བཞི་པ་ཡོན་ཏན་རྒྱ་མཚོའི་སྐུ་ཚེའི་རྣམ་ཐར་སྐོར་ངོ་སྤྲོད་ཞུ་ཡས་འདི་གར་མཇུག་བསྡོམས་ཞུ་གི་ཡིན། གཟའ་འཁོར་རྗེས་མའི་ནང་རྒྱལ་མཆོག་སྐུ་འཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་གི་མཛད་རྣམ།